ད་ལྟ་ཁྱེད་རང་ལ་ཏི་སེ་བརྙན་འདི་བཟོས་ངས་འོད་སྡེར་ཡིན་ནི་ཟིག་བ་དེ། དང་པོ་དེ་ནང་ལ་གནས་ཚུལ་གསལ་བཤད་གཏད་ཞུ་བྱས་ཡོད་དེ་འཇིགས་མེད་ཅིག་ཐུགས་ལ་བཞག་རོགས་གནང་སེ་ཉན་ཚུལ་ཐུགས་རྗེ་གནང། གསུམ་པ། དེ་ས་བཅད་དེ་གསུམ་པ་གཞན་སེལ་གྱི་འཇུག་ཚུལ་ལ་རྩོད་པ་སྤང་བ་ལ་རྟོགས་པ་ཕན་ཚུན་བརྟེན་པས་རྟོགས་པ་འགྱུར་ཏེ་རྟོགས་པ་ཕན་ཚུན་བརྟེན་པར་དེ་འགྱུར་ང་རང་ཟིག་ཏུ་དེ་འགྱུར་ཏེ་རྟོགས་པ་ཕན་ཚུན་བརྟེན་པར་ཐལ་བ་སེ་གཅིག་གཅིག་རྟོགས་པ་ལ་གཅིག་ལ་ལྟོས་དགོས་གཅིག་རྟོགས་པ་ལ་གཅིག་ལྟོས་དགོས་སེ་ཕན་ཚུན་བརྟེན་པར་ཐལ་བ་སྤང་བ་ཆད་ཐལ་བ་དེ་ཚུར་བཏང་གི་ཡོད་རེད་ཁོ་ལ་ད་རང་ལུགས་ལན་རྒྱག་པ་ཡིན་ས

འོ་རེད། རྟོགས་པ་ཕན་ཚུན་བརྟེན་པར་ཐལ་བ་སྤང་བ་ཟེར་དེ་ལ་ཨ་ནི་རང་ལུགས་ཀྱིས་དེ་ཟེར་ཡོད་རེད། དཔེར་ན་ཤིང་ལྟ་བུ་རྟོགས་པ་ལ་ཤིང་མ་ཡིན་རྣམ་པར་བཅད་པའི་སྒོ་ནས་རྟོགས་དགོས་རེད། དེ་རྟོགས་ན་ཁ་ཅིག་དེས་ད་ཤིང་མ་ཡིན་རྣམ་པར་བཅད་པའི་སྒོ་ནས་རྟོགས་ན་གང་བཅད་ཀྱི་ཤིང་མ་ཡིན་དེ་རྟོགས་སྔོན་ལ་རྟོགས་དགོས་རེད། ད་དེ་ཡིས་དེ་འདྲའི་དགོས་ན་ཤིང་རྟོགས་པ་ལ་ཤིང་མ་ཡིན་རྟོགས་དགོས་པ་ཆགས་ན་ད་ཡང་ཤིང་མ་ཤིང་མ་ཡིན་རྟོགས་པ་ལ་ཤིང་རྣམ་པར་བཅད་དགོས་པ་ཡིན་ཙང་ཤིང་སྔོན་ལ་རྟོགས་དགོས་རེད། འོ་དེ་བྱས་དུས་དེ་ལ་ཉེས་པ་འདུག་ཟེར་ཤིང་ག་རེ་ནི་ཉེས་པ་འདུག་ཟེར་ན་ཤིང་ཤིང་ཞེས་བརྗོད་པའི་སྒྲ་དེ་དང། ཤིང། ཤིང་འཛིན་རྟོག་པ་ལྟ་བུས་ནི་ཤིང་མ་ཡིན་རྣམ་པར་བཅད་པའི་སྒོ་ནས་བརྗོད་པ་དང་རྣམ་པར་བཅད་པའི་སྒོ་ནས་རྟོགས་པ་ཡིན་ན་ཉེས་པ་འདུག་ཟེར་ནས་ཚུར་རྟགས་གསལ་བཏང་གིན་ཡོད་ཙང་ཕན་ཚུན་བརྟེན་པར་ཐལ་བའི་ཐལ་བ་ཁོས་བཏང་གིན་ཡོད་ཙང་ཁོ་ཉེས་པ་དེ་ལ་ཉེས་པ་མི་འདུག་ཅེས་ཡོད་པ་དེ་བག་འགག་ཏུ་གཅིག་བཤད་ད་ཉེས་པ་མེད་པ་སུ་གྲུབ་བ། གང་ལྟར་ཀྱང་ཤིང་རྟོགས་པའི་བློ་དེས་ཤིང་མ་ཡིན་རྣམ་པར་བཅད་པའི་སྒོ་ནས་རྟོགས་ན་ཡང་ཁྱེད་རའི་ཉེས་པ་དེ་ཡོང་གི་མ་རེད་ཅེས་གྲུབ་པ་གཅིག་བཤད་དང་པོ་ནས་ཤིང་རྟ་དང་པོ་དེ་ཉེས་པ་ཡོད་པ་གང་ཡིན་སྐོར་ལ་ཚུར་རྟགས་གསལ་བཏང་ཡོད་དེ་ཡོད་པའི་ཕྱིར་རོ་ད་དེ་མེད་ན་སྤྱོད་པ་བ་བྱེ་བྲག་པ་སྟོན་པ་མིན་འགྲོ་སྤྱོད་པ་བའི

ཤིང་རྟོགས་པ་ལ་ཤིང་མ་ཡིན་རྣམ་པར་བཅད་པའི་སྒོ་ནས་རྟོགས་དགོས་ལབ་རེད་པ་ད་གང་ལྟར་ཀྱང་རྟོག་པ་དེ་གིས་དེ་རྟོགས་པ་རེད་ཟེར་ན་ཡུལ་དེ་རྟོགས་པ་རེད་ཟེར་ན་དེ་མ་ཡིན་རྣམ་པར་བཅད་པའི་སྒོ་ནས་རྟོགས་པ་རེད། རྣམ་བཅད་ཀྱི་ཡུལ་ཅན་རེད། ད་གང་ཅན་བས་དེ་སེལ་འཇུག་ཡིན་པ་དེ་བྱེད་པ་གྲུབ་པར་བ་དེ་དགོས་ན། ད་ཤིང་རྟོགས་པའི་རྟོག་པ་དེས་ཀྱང་ཨ་ནི། འོ་ཤིང་རྟོགས་པ་རེད་ཟེར་ན་ཤིང་མ་ཡིན་རྣམ་པར་བཅད་པའི་སྒོ་ནས་རྟོགས་ལབ་ཁ་ཅིག་རེད་བ། ད་དགོས་ན་ཤིང་མ་ཡིན་རྣམ་པར་བཅད་པའི་སྒོ་ནས་རྟོགས་ན། ཨ་ནི་ཤིང་མ་ཡིན་རྣམ་པར་བཅད་པ་ལ་སྔོན་ལ་ཤིང་མ་ཡིན་འདི་ཧ་གོ་དགོས་རེད། ཨེ་ཤིང་མ་ཡིན་དེ་ཧ་གོ་ན་ཤིང་མ་རྟོགས་གོང་དུ་ཤིང་མ་ཡིན་ཧ་གོ་དགོས་གཅིག་རེད། ད་ཤིང་མ་ཡིན་ཧ་གོ་ན་ཤིང་མ་ཡིན་ཡང་ཧ་གོ་བར་བྱེད་པ་ལ་རྟོག་པ་དེ་ཤིང་མ་ཡིན་རྟོགས་པའི་རྟོག་པ་ཁོས་ཀྱང་ཨ་ནི། འོ་ཡང་དེ་མ་ཡིན་རྣམ་པར་བཅད་དགོས་རེད་ད་དེ་བྱས་ན་ཤིང་མ་ཡིན་རྟོགས་པ་ལ་བཅད་བྱ་ཁོ་རང་ཤིང་ཁོ་ཆགས་འགྲོ་རེད་ཡང་ཤིང་ཁོ་རྟོགས་དགོས་རེད། སྔོན་ལ་རྟོགས་དགོས་ནི་བྱས་ད་གཉིས་ཀ་དེ་རྟོགས་དགོས་གཅིག་ལ་དེ་གཅིག་རྟོགས་པ་ལ་གཅིག་ལ་ལྟོས་དགོས་གཅིག་རྟོགས་པ་ལ་གཅིག་ལ་ལྟོས་དགོས་དེ་བྱས་ན་དང་པོ་འདི་ངེས་པ་རེད་ཟེར་ནས་ཐག་གཅོད་ཡས་ཀྱི་མེད་པར་ཐལ་གཅིག་ཤིང་དང་ཤིང་མ་ཡིན་གཉིས་པོ་དེ་གཅིག་རྟོགས་པ་ལ་གཅིག་རྟོགས་དགོས་གཅིག་རྟོགས་པ་ལ་གཅིག་རྟོགས་དགོས་ཟེར། རྟོགས་ལྟོས་དགོས་ཟེར་ན། དང་པོ་འདི་རྟོགས་པ་ཡིན་ཟེར་ཐག་གཅོད་མེད་པར་ཆགས་འགྲོ་གི་འདུག་ཟེར་ནས་འོ་དེ་རྟགས་གསལ་བཏང་གི་ཡོད་རེད། འདི་ནི་ཟིལ་བ་དེ་མ་ཡིན་རྣམ་པར་བཅད་པའི་སྒོ་ནས་འཛིན་དགོས་ན་ཤིང་དང་ཤིང་མ་ཡིན་གཉིས་པོ་དེ་དེ་དག་ཟེར་ནས། རྟོགས་པ་དེ་ཕན་ཚུན་བརྟེན་པར་ཐལ་ཟེར་རྟོགས་དང་ཟེར་ཡ་རེད་ངེས་པ་དེ་ཕན་ཚུན་བརྟེན་པར་ཐལ་ཟེར་རེད་པ་ངེས་པ་དེ་ཕན་ཚུན་བརྟེན་པར་ཐལ་འོ་ཤིང་མ་ཡིན་ལས། ལྡོག་པའི་སྒོ་ནས་ཤིང་གི་དོན་འཛིན་པའི་ཕྱིར། ཤིང་འཛིན་རྟོག་པས་ཤིང་མ་ཡིན་ལས་ལྡོག་པའི་སྒོ་ནས་ཤིང་མ་ཡིན་ལྡོག། ཤིང་མ་ཡིན་ལས་ལྡོག་ཚུལ་ཤིང་མ་ཡིན་བཅད་པའི་སྒོ་ནས་ཤིང་གི་དོན་རྟོགས་པར། ཤིང་དེ་རྟོགས་པར། ལྟར་ཤིང་མ་ཡིན་ལས་ལྡོག་པའི་སྒོ་ནས་ཤིང་གི་དོན་རྟོགས་ན། འོ། དེ་གཉིས་གཉིས་མོ་དེ་གཅིག་རྟོགས་པ་དེ་གཅིག་གིས་གཅིག་ལ་ཕན་ཚུན་བརྟེན་དགོས་རེད་བརྟེན་དགོས་ཁྱབ་བ་དང། ཤིང་གོ་བའི་བློ་དེས་ཟེར་དུས་ཤིང་དུ་འཛིན་པའི་རྟོག་པ་ཁོ་རེད་ཤིང་དུ་འཛིན་པའི་རྟོག་པ་དེ་གིས་ཤིང་ཐོག་མར་ཤེས་པ་ལ་ཨ་ནི་གང་ཟེར་ན་བཅད་བྱ་ཤིང་མ་ཡིན་པ་དེ་བཅད་དགོས་རེད་བཅད་པ་དེ་ཤེས་དགོས་རེད།

ད་གང་ལྟར་ཀྱང་སྤྱི་དོན་གཞན་ལ་བརྡ་སྦྱར་ན་ཡག་ཤོས་རེད་གཟིགས་ཨ་རོ། དེའི་ཕྱིར་ཨེ་ནི་ག་རེ་མགོ་གཞན་སེལ་ལ་བརྡ་འདོགས་པ་མི་རིགས་པས་ཁོ་བོ་ཅག་གི་ལུགས་ལ་བལྟས་ན་མཛེས་སོ་ཟེར་ནས་འོ་ད་དེ་ག་རེ་ཟེར་ན་སྤྱི་དོན་གཞན་ལ་བརྡ་སྦྱར་ན་ཡག་ཤོས་རེད་ཟེར་ནས་འོ་དེ་གཟིགས་འདུག་ཅེས་འདུག་ཟེར་བ་ནི་སུ་བལྟ་ས་བལྟ་འདོད་ས་ཉེས་པ་ཡོད་པ་དེ་བཤད། བཤད་ནས་ཁོ་དགག་པ་ཁོ་ལ་ད་གཞི་ནས་དེ་ནི་ག་རེ་མགོ་མགོ་མཚུངས་ཀྱིས་དགག་པ་ནི་ཟེར་དེ་ནི་དགག་ཡས་སྒོ་དེ་ར་བ།

ད་རྣམ་པར་བཅད་ཟེར་ན་ད་ད་ག་རེད་དེ་མ་ཡིན་རྣམ་པར་བཅད་དོ་ཞེས་དེ་མ་ཡིན་རྣམ་པར་བཅད་ན་ད་གཞན་སེལ་ལ་བརྡ་འདོགས་པ་ཡིན་ན་དེ་མ་ཡིན་རྣམ་པར་བཅད་པའི་སྒོ་ནས་འཇུག་པ་རེད་ད་འཇུག་ན་ང་ལ་བསྐུལ་བའི་ཉེས་པ་ཏག་ཏག་ཁྱོད་རང་ལ་ཚུར་འགྲོ་བ་རེད་ཟེར་ཕར་ལ་བསྐུལ་བ་རེད་དེ་ལས་སླ་ས་དེ་གང་སླེབས་བདེ་ཨ་རོ། ཡལ་ག་ལོ་འདབ་དང་ལྡན་པའི་རིགས་ལྡན་གྱི་གོང་བུ་དེ་ལ་ཤིང་གི་བརྡ་སྦྱོར་བ་དེའི་ཚེ་ན་ཤིང་མ་ཡིན་རྣམ་པར་བཅད་ཀྱི་རེད་བཅད་ཀྱི་མ་རེད་རྣམ་པར་བཅད་པའི་སྒོ་ནས་བརྡ་སྦྱར་གྱི་རེད་སྦྱར་གྱི་མ་རེད། ད་རྣམ་པར་བཅད་པའི་སྒོ་ནས་བརྡ་སྦྱར་ཟེར་ན་ད་ད་ག་རེད། ཞེས་དེའི་གོང་དུ་གང་བཅད་བྱའི་ཤིང་མ་ཡིན་ཤེས་དགོས་རེད་དེ་ཤེས་པ་ལ་བློ་དེ་ཉིད་ཀྱིས་མ་ཤེས་པ་ཅིག་བློ་གཞན་དག་ཅིག་གིས་ཤེས་དགོས་རེད་དེ་ཤེས་པ་ལ་ཤིང་མ་ཡིན་ཤེས་མཁན་གྱི་བློ་ཁོས་ཀྱང་ཡང་བཅད་བྱ་ཤིང་ཁོ་ཤེས་དགོས་རེད་ཟེར་ནས་དེ་རྟོགས་པ་ཕན་ཚུན་བརྟེན་པའི་ཉེས་པ་ད་ཁོ་རང་རང་ལ་ཕར་སླེབས་འགྲོ་གི་རེད་ཟེར་ལབ་དགོས་ན། འོ་ཐུག་ཟེར་ག་དེ་རྣམ་པར་གཅོད་དོ་ཞེ་ན་ནི་ད་དེ་ལས་སླ་དེ་རེད་དེ་ལྟ་ན་ཤིང་འཛིན་པའི་གོང་དུ་ཤིང་མ་ཡིན་ཇི་ལྟར་ཤེས་ཏེ་མི་ཤེས་པར་ཐལ་དེའི་གོང་དུ་ཤིང་གི་དོན་འཛིན་པ་མེད་པའི་ཕྱིར་ཟེར་ཤིང་མ་ཡིན་མ་ཤེས་གོང་དུ་ཤིང་ཤེས་པ་མེད་པའི་ཕྱིར། ར་བ་འོ་ཁོང་ཐུགས་ལ་བ་འདི་ད་ལས་སླ་ས་དེ་རེད་འོ་ཤིང་གི་བརྡ་ཨང་ཤིང་མ་ཡིན་དེ་དག་ལ་ད་འདི་གཤམ་མ་དེ་རེད་དཀའ་ལས་ཁག་ས་དེ་རེད་ཤིང་ཤིང་གི་བརྡ་སྦྱར་བ་དེ་ཙ་ན་ཤིང་མ་ཡིན་རྣམ་པར་མི་སེལ་ཟེར་ལབ་ཚག་ཚིག་མེད་ཁོ་རང་ཡ་མ་མང་ཐག་ཆོད་ལབ་དགོས་ཨ་ར་བ་འོ་མི་སེལ་ཞེ་ན་ཟེར་ད་ལྟ་ས་ཨ་མ་དེ་རང་ལུགས་ལྟ་ས་འོ་ག་འདི་ལ་འགྲོ་གི་ཡོད་ན་མེད་ན་མི་ཤེས་གང་ལྟར་ཀྱང་འོ་རྣམ་པར་མི་སེལ་ན་ཤེས་ནི།

མི་འཇུག་པ་ཡིན་པར་ཐལ་དེ་མིན་ཡོངས་སུ་སྤངས་པའི་སྒོ་ནས་ཤིང་ལ་མི་འཇུག་པའི་ཕྱིར་ན་དེ་ལ་ཁྱབ་པ་མ་བྱུང་ཟེར་ན་ཁྱབ་པ་འབྱུང་བ་ཡིན་པར་ཐལ་དཔེར་ན། དཀར་ཟལ་ལྟ་བུ་ལ་བ་ལང་གི་བརྡ་སྦྱར་ཡོང་དུས་ཙཱ། ནོག་སོགས་དང་མི་ལྡན་པ་དེ་ཚོ་བ་ལང་ཡིན་པ་མ་བཀག་ན་མཇུག་མ་རྟ་མཐོང་དུས་ཙཱ་གཅིག་བྱས་ན་བ་ལང་མེད་འགྲོ་བསམ་པའི་ཉེན་ཁ་དོགས་པ་སྐྱེ་སྲིད་ཀྱི་རེད་ཟེར་དེ་ནི་ཡ་གས་ལབ་པ་ར་བ་དེ་ནང་བཞིན་ཆགས་ཡོང་བ་རེད། ཡལ་ག་ལོ་འདབ་ལྡན་པའི་རིགས་ལྡན་གྱི་གོང་བུ་འདི་ཡང་ཤིང་ཡིན་ཟེར་ལབ་ཀྱི་ཡོང་དུས། དེ་མ་ཡིན་པའི། འོ། ཡལ་ག་ལོ་འདབ་ལྡན་པའི་རིགས་ལྡན་གྱི་གོང་བུ་མ་ཡིན་མཁན་གྱི་ཆོས་འགའ་ཞིག་ཀྱང་ཤིང་ཡིན་ནོ་སྙམ་པའི་དོགས་པ་ཅིག་སྐྱེ་གི་ཡོད། དེ་དོགས་སོང་ན་ཐ་སྙད་ཀྱི་དུས་སུ་བརྡ་སྦྱར་བ་དེའི་དགོས་པ་ཁོ་ལ་ཐ་སྙད་ཀྱི་དུས་སུ་དོན་དེ་འཁྲུལ་མེད་དུ་གོ་ཐུབ་དགོས་ཨ་མ་རྨོ་དགུ་སྟེ། ཡལ་ག་ལོ་འདབ་ལྡན་པའི་རིགས་ལྡན་གྱི་གོང་བུ་མ་ཡིན་པ་འགའ་ཞིག་ལ་ཡང་འོ་ཤིང་དུ་དོགས་པའི་དོགས་པ་དེ་ཡོང་གི་ཡོད། ཁོས་ཤིང་ཐུ་མོ་མ་ཡིན་པ་མ་གོ་ཟེར་ལབ་བོ་དེ་ལབ་པ་ལ་བརྟེན་ནས་ཡལ་ག་ལོ་འདབ་ལྡན་པའི་རིགས་ལྡན་གྱི་གོང་བུ་འདི་ལ་ཤིང་ཟེར་བརྡ་སྦྱར་བ་ལ་བརྟེན་ནས་འོ་ཐ་སྙད་ཀྱི་དུས་སུ།

དེ་འཇུག་སོང་ན་ག་རེ་བྱས་འགྲོ་ཟེར་ན་ཡལ་ག་ལོ་འདབ་ལྡན་པའི་རི་ནི་ཡི་གོང་བུ་འདི་ཤིང་ཡིན་ཟེར་ལབ་ཡོང་དུས་ཙན་དན་སྤངས་ནས་ཤ་པ་ཁོ་ན་ལ་འཇུག་སོང་ན་ཡལ་ག་ལོ་འདབ་ལྡན་པའི་རི་ནི་ཡི་གོང་བུ་འདི་ཡིན་ཤིང་ཟེར་ལབ་དུས་ཤ་པ་འཁྲུལ་མེད་དུ་གོ་དགོས་བྱེད་ཀྱི་རེད་པ་དེ་གོ་དགོས་པ་མ་རེད་པ་དེ་མ་གོ་བ་དེ་ག་རེ་བྱས་པ་རེད་ཟེར་དུས། ཤ་པ་མ་ཡིན་པ་དེ་མ་བཀག་ཙང་དེ་མ་གོ་ཟེར་ལབ་དགོས་པ་རེད་པ་ཤ་པ་མ་ཡིན་པ་དེ་མ་བཀག་པ་ཡིན་ཙང་སྒྲ་འདི་གིས་ཤ་པ་མ་ཡིན་པ་དེ་རྣམ་པར་མ་བཅད་པ་ཡིན་ཙང་མཇུག་མ་ཤ་པ་དེ་འཁྲུལ་མེད་དུ་གོ་མ་ཐུབ་པ་རེད་ཡལ་ག་ལོ་འདབ་ལྡན་པའི་རི་ནི་ཡི་གོང་བུ་འདི་ཤིང་ཡིན་ཞེས་པའི་སྒྲ་འདི་གིས། བྱ་ལྟ་འདི་དུ་བ། འདོན་ལྟ་འདི་མི་འཇུག་པར་ཐལ་དཔེར་ན་ཤིང་ཞེས་པའི་སྒྲའི་སྒྲ་ལས། སེང་ལྡེང་སྤངས་ནས་སེང་ལྡེང་ཟེར་དེ་ཤིང་གི་ཁྱད་པར་གྱིས་དམར་པོ་བཞུ་བ་སེང་ལྡེང་སེང་ལྡེང་ཟེར་དམར་པོ་ཅིག་རེད་པ་ཤིང་གཅིག་འོ་ཁོ་སྤངས་ནས་བྱས་ནི། འོ་ཤ་པ་ཁོ་ན་ལ་མི་འཇུག་པ་ནང་བཞིན་རེད་ཅེས་འོ་ཐུག་ཟེར། གལ་ཏེ་གཞན་ཤིང་མ་ཡིན་བཀག་ནས་ཤིང་མི་སྒྲུབ་པར་ཟེར་ད་འདི་བྱེ་བྲག་པ་ཁོ་རང་གི་རེད། འདི་ཤིང་གི་བརྡ་སྦྱར་ཡས་ཤིང་བརྡ་སྦྱར་ཡས་འདི་ཚོ་ཤིང་མ་ཡིན་བཀག་ནས་ཤིང་སྒྲུབ་དགོས་མ་རེད་མདུན་ན་ག་རེ་སོ་སོའི་མདུན་དེ་ན་ག་རེ་ཡོད་ན་ཤིང་གཅིག་ཡོད་ན་འདི་ཤིང་རེད་ད་ལབ་བཞག་ན་ད་ག་རང་ཡིན་འདི་གོ་ཡོང་གི་རེད་ལབ་མ་སོང་ཤིང་མ་ཡིན་བཅད་པ་ལ་ལྟོས་དགོས་མ་རེད་མདུན་ན་གནས་པའི་འོ་ཤིང་གཅིག་ཡོད་གཅིག་རབ་ཏུ་བསྟན་ནས་འོ་འདི་ཤིང་ཡིན་ཟེར་ལ་སྒྲུབ་པའི་སྒོ་ནས་བརྡ་བྱས་ན་ནི་ཐ་སྙད་དོ་ཐ་སྙད་ཀྱི་ཚེ་ན་ཡང་དེ་མ་ཡིན་རྣམ་པར་བཅད་པ་ལ་མི་ལྟོས་པར་ཤིང་གི་དོན་རྟོགས་པར་འགྱུར་གི་རེད་ལབ་རེད་འོག་ཏུ། དེའི་ཕྱིར་མགོ་མཚུངས་ཀྱི་ཉེས་པ་དེ་དག་མེད་དོ་སྙམ་ན་མགོ་མཚུངས་ཀྱི་ཉེས་པ་ཁོ་ལ་གཉིས་བཏང་སོང་ང། རྣམ་པར་གཅོད་དམ་མི་གཅོད་ཟེར་གཅོད་ན་ད་ལས་སླ་ཤོས་རེད་མགོ་མཚུངས་ཀྱི་ཉེས་པ་ཡག་ཤོས་རེད་མི་གཅོད་ན། ཡལ་ག་ལོ་འདབ་ལྡན་པའི་རིང་དུ་ཡི་གོང་བུ་དེ་ལ་ཤིང་ཞེས་བརྡ་སྦྱར་དུས་ས་ཤིང་འཁྲུལ་མེད་དུ་མི་གོ་བ་ད་ཡོད་ད་ལྟ་ས་དེ་གླེང་དགོས་རེད་ཟེར་གི་འདུག་ང་ད་དེའི་ཉེས་གོ་དེ་རེད་ཤག་དེ་ལ་ག་འདྲ་ཡིན་ན་མི་ཤེས་དེ་འདྲ་ཡིན་རྒྱུ་དེ་ཡིན་པ་འདྲ་འདུག་ཟེར་མགོ་མཚུངས་ཀྱི་ཉེས་པ་དེ་དག་མེད་དོ་སྙམ་ན་ཟེར་ནས་ད་མགོ་མཚུངས་ཀྱི་ཉེས་པ་དེ་ཏན་ཏན་ཁོ་རང་ཅག་ལ་ཡོང་གི་རེད་ཟེར། ཡོང་བ་ག་རེ་ཟེར་ན། ཤིང་གི་སྤྱི་དོན་གཞན་དེ་བརྡ་ཡི་ཡུལ་དུ་འདོད་པ་དེ་ལ་ཆོས་ཅན། ཅེས་ཁྱོད་རང་ཚོ་ལ། མགོ་མཚུངས་ཀྱི་ཐལ་བ་དེ་བཟློག་ཏུ་མེད་པར་ཐལ་མེད་ཟེར་ལབ་པ་དེ་མགོ་མཚུངས་ཀྱི་ཐལ་བ་དེ་མེད་ཟེར་ལབ་པ་དེ་ཡོང་གི་རེད་ཟློག་ཐུབ་གི་མ་རེད། བརྡ་སྦྱོར་ཚུལ་དེ་ལ་ག་རེ་འདུག་ཟེར་ན་འདི་ཡང། འདི་ཡང་ཤིང་ཡིན་ཞེས་པའམ། ད་མི་ལྡན་རྣམ་གཅོད་ཆགས་འགྲོ་དེ་མི་ལྡན་རྣམ་གཅོད་ཆགས་འགྲོ་བ་རེད། མི་ལྡན་རྣམ་གཅོད་ཟེར་དུས། ཡལ་ག་ལོ་འདབ་ལྡན་པའི་རིག་གནས་ཀྱི་གོང་བུ་དེ་ཡང་ཤིང་ཡིན་ཟེར་ལབ། ཡལ་ག་ལོ་འདབ་ལྡན་གྱི་རིག་གནས་གོང་བུ་དེ་ལ་ཤིང་མ་ཡིན་པ་ཤིང་སྒོ་མེད་པ་ཁོ་ཕར་བཀག་ནས་ཡོད་པ་རང་སྒྲུབ་ཡ་རེད་མ་གཏོགས་གཞན་ལ་ཡལ་ག་ལོ་འདབ་ལྡན་པ་ཁོ་བཀག་ཡ་མ་རེད་པ་འོ་དེ་ཡིན་དུས་མི་ལྡན་རྣམ་གཅོད་རྒྱུ་གྲངས་རེ་བྱ་སྒྲུབ་བྱེད་དོ། འོ་འདི་ཁོ་ན་ཤིང་ཡིན་ཞེས་སྦྱར་སོང་ན་ཨ་ནི་ཁོ་ན་ཞེས་པའི་ཚིག་དེ་བཅད་ཚིག་ཡིན་ན་ཅི་རེད་དེ་རེད་དེ་ཡིན་དུས་དང་ནི་གཞན་ལ་ལྡན་པ་དེ་རྣམ་པར་བཅད་ནས། ཨ་ནི་ཁོ་རང་ལ་ལྡན་པ་དེ་ཚུར་སྒྲུབ་ཀྱི་ཡོད་ཙང་གཞན་ལྡན་རྣམ་གཅོད་ཀྱི་བརྡ་ཆོག་རེད་འོ་བྱས་ཙང་བརྡ་སྦྱོར་ཚུལ་ལ་འདི་གཉིས་ལས་མ་འདས་ལགས་ཅེས། ཨོ། དེའི་ཕྱིར་མགོ་མཚུངས་ཉེས་པ་དག་མེད་དོ་ཞེ་ན་ཤིང་གི་སྤྱི་དོན་གཞན་བརྡའི་ཡུལ་དུ་འདོད་པ་དེ་ལ་ཆོས་ཅན་མགོ་མཚུངས་ཀྱི་ཐལ་བ་དེ་དག་བཟློག་ཏུ་མེད་པར་ཐལ་བརྡ་སྦྱོར་ཚུལ་འདི་ཡང་ཤིང་ཡིན་ཞེས་པའམ་འདི་ཁོ་ན་ཞེས་བྱ་བའི་རིགས་གཉིས་ལས་མེད་ཅིང་གང་ཁས་བླངས་ཀྱང་ཉེས་པ་འཇུག་པའི་ཕྱིར། ག་རེ་བྱས་ན་ཉེས་པ་གཉིས་པོ་དེ་འཇུག་པའི་ཕྱིར་གང་ཁས་བླངས་ན་ཉེས་པ་གཉིས་པོ་དེ་འཇུག་པའི་ཕྱིར། མཇུག་དེ་ལྟ་སྟེ། འདི་ཡང་ཤིང་ཡིན་ཞེས་མི་ལྡན་རྣམ་གཅོད་ཀྱི་སྒོ་ནས་བརྡ་སྦྱར་ན་བྱེད། བརྡ་འཇོག་ན་ད་སྔར་གྱི་ཉེས་པ་གཉིས་པར་འགྱུར་ས་འདི་ག་ལས་ཁག་ཡོད་རེད། འདི་ཁོ་ན་ཤིང་ཡིན་ཞེས་གཞན་ལྡན་རྣམ་གཅོད་ཀྱི་སྒོ་ནས་བརྡ་སྦྱར་ན་སྔར་གྱི་ཉེས་པ་དང་པོ་དེ་རེད་འགྲོ་བ་དེ་མིན་རྣམ་པར་བཅད་ན། དེ་མིན་རྣམ་པར་བཅད་ན་དེ་ནི་ད་ག་རེད་ཁ་སང་གི་ཉེས་པ་ཀུན་བདག་ལྟར་སླེབས་འགྲོ་བ་རེད།